གང་ལ་བདག་གིས་ཕན་བཏགས་པའི་རེ་བ་ཆེ་བ་གང་ཞིག་གིས་ཤིན་ཏུ་མི་རིགས་གནོད་བྱེད་ནའང་བཤེས་གཉེན་དམ་པར་བལྟ་བར་ཤོག། ལྷག་པར་དུ་ཡང་རང་གིས་ཕར་ཕན་ཆེན་པོ་བཏགས་བཞག་པ་ཅིག་གིས་ད་ཕར་ཕན་ཆེན་པོ་བཏགས་ནས་ད་ལྟ་ཚུར་རང་ལ་ཡང་དྲིན་ལན་གསབ་དགོས་ཡག་གི་དྲིན་ལན་འཇལ་དགོས་ཡག་ཅིག་ཡིན་པ་ལ། ད་དྲིན་ལན་འཇལ་རྒྱུའི་ཚབ་ལ་དྲིན་ལན་ལོག་འཇལ་བྱས་བྱས་ཚུར་ཅིག་གནོད་པ་སྐྱེལ་མཁན་བྱུང་བ་ཡིན་ན་ལྷག་པར་དུ་ཡང་བརྩི་དགོས་རེད། ད་དེ་ངོ་ནས་བཤད་ན་ད་ད་ངས་ཕར་བདག་རུ་ཕན་བཏགས་པ་ཡིན་སྟབས་ངོ་དེ་འདྲ་བྱས་ན་ད་ད།

དེ་ལ་ཡང་རྐྱེན་དང་འཚམས་པའི་ཐོག་ནས་ཚར་བཅད་དགོས་པ་རེད་མ་གཏོགས་ཚར་མ་བཅད་ན་ཨེ་ནི་བྱང་ཆུབ་སེམས་དཔའི་ཉེས་བྱས་ཡིན་ཞེས་པ་རེད། ད་དེ་ནས་བདུན་པ་འདི། མདོར་ན་དངོས་དང་བརྒྱུད་པ་ཡིས་ཕན་བདེ་མ་རྣམས་ཀུན་ལ་འབུལ། མ་ཡི་གནོད་དང་སྡུག་བསྔལ་ཀུན་གསང་བས་བདག་ལ་ལེན་པར་ཤོག། ཨེ་ནི། བྱམས་པ་དང་སྙིང་རྗེ། བའི་དམིགས་པ་པའི་རྩལ་དུ་བཏོན་ནས་ཕར་བློ་སྦྱངས་ནས། ཨེ་ནི་དངོས་སུ་དང་རང་ཅིག་གཞན་གྱི་ཨེ་ནི་སྡུག་བསྔལ་དང། ཨེ་ནི། སྡུག་བསྔལ་གྱིས་མནར་བ་དང་བཅས་བདེ་བས་ཕོངས་ནས། ཡོད་བསྡད་པ་མཐོང་ཡོང་དུས་ཚོད་ནི་ད། སོ་སོའི་སྦུག་གི་བྱམས་པ་དང་སྙིང་རྗེ་བས་སྙིང་དོར་བས། སྐྱེས་ནས། ཨེ་ནི་སྙིང་ཁུང་རུས་པའི་གཏིང་ནས་ཨེ་ནི་གཞན་གྱི་སྡུག་བསྔལ་དེ། མོས་པའི་སྒོ་ནས་ཚུར་བླང་ཡ། རང་གི་ཨེ་ནི་དགེ་བའི། ཞིག་ཅིག་ཁ་སོ་སྦུག་གི་དགེ་རྩ་འདྲ། ཞིག་ད་ག་ན་ཞིག་གི་ཅིག་བཟང་པོའི་ཡོན་ཏན་གང་དང་གང་ཡོད་པ་དེ་དེ་ཞེ་ཐག་པ་ནས་གཞན་ལ་ཕར་གཏོང་བ་བྱས་ནས། འོ་དེ་རིང་འདྲ་བོ་ད། གཏོང་ལེན་གྱི་ཨེ་ནི་ཉམས་ལེན་བྱེད་དགོས་ཀྱི་རེད། འདི་ནི།

སྟོང་ཉིད་སྒོམ་དང་སྟོང་ཉིད་སྒོམ་མེད་བཤད་པ་རེད། ད་རྐང་པ་ཕྱི་མ་གཉིས་པོ་དེ་གིས། ཆོས་ཀུན་སྒྱུ་མར་ཤེས་པའི་ཐོག་ནས། ཨེ་ནི། ཞེན་འཛིན་མི་བྱེད་པ་ཟེར་བ་རེད། བྱས་ཙང། ད་ཆོས་ཀུན་སྒྱུ་མར་ཤེས་པ་ལ། སྒྱུ་མ་ལྟ་བུར་ཤེས་པ་ལ། སྔོན་ལ་བདེན་པ་འགོག་བདེན་པ་ཁེགས་པ་ཞིག་བྱུང་དགོས་རེད། བདེན་པ་ཁེགས་པ་ཞིག་མ་བྱུང་ན། ཨེ་ནི། བདེན་པར་སྣང་ཡང་མི་བདེན་པ་སྒྱུ་མ་ལྟ་བུར་མཐོང་ཐུབ་ཡ་མེད་པ་རེད། བྱས་ཙང་དེ་འདྲ་ཡིན་པ་ཡིན་དུས་ཙམ་ནས།

རང་བཞིན་སྟོང་པ་ཉིད་ཟེར་བའི་སྐབས་འདི་དབུ་མ་ཡིན་པ་རེད། རྟག་ཆད་ཀྱི་མཐའ་གཉིས་དང་བྲལ་བ་ཡིན་པ་རེད་དེ་འདྲ་ཡིན་པ་ཡིན་དུས་ཙམ་ནས་རྟག་མཐའ་ལའང་མི་ལྟུང་བ་ཅིག་གོ་གི་ཡོད་པ་རེད་ཆད་མཐའ་ལའང་མི་ལྟུང་བ་ཅིག་གོ་གི་ཡོད་པ་རེད། བྱས་ཙང་ད་འདི་སྒྲུབ་བྱེད་ད་དཔེ་ག་ཟེར་དགོས་རེད་དཔེ་ཀའི་ཟབ་ཤོས་འདི་ཨ་ནི་རྟེན་འབྱུང་ཟེར་ཡ་དེའི་ཐོག་ནས་རྟེན་འབྱུང་ཕྲ་མོའི་ད་དོན་དག་གི་སྟེང་ནས་རེད་པ་ད། བརྟེན་ནས་འབྱུང་བ་ཡིན་དུས་ཙམ་ནས་ཨ་ནི་གཞན་ལ་རག་ལས་པ་དེ་གོ་གི་ཡོད་པ་རེད། གཞན་ལ་རག་ལས་པ་ཡིན་དུས་ཙམ་ནས་གཞན་ལ་རག་མ་ལས་པའི་རང་དབང་བས་སྟོང་པ་རེད། དེ་འདྲ་ཡིན་པ་ཡིན་དུས་ཙམ་ནས་རང་བཞིན་གྱིས་ཡོད་པར་ལྟ་བའི་རྟག་པའི་མཐའ་ལས་གྲོལ་ཡོང་གི་ཡོད་རེད། རང་བཞིན་གྱིས་མེད་པའི་སྒྲུབ་བྱེད་ཁོ་རང་བརྟེན་ནས་བཏགས་པ་ཡིན་ཙང་ལབ་ཡོང་དུས་བརྟེན་ནས་བཏགས་པ་ལབ་རྒྱུ་གཅིག་ཡོད་པ་ཅིག་མེད་པ་ཅིག་མིན་པ། བརྟེན་ནས་ཡོད་རྒྱུ་གཅིག་ཡོད་པ་ཡིན་དུས་ཙམ་ནས་ཁོ་གཏན་ནས་མེད་པ་ཡང་མ་ཡིན་པ་ཅིག་འདུག་ཟེར་འདྲ་གོ་བ་ཞིག་སླེབས་ཡོང་གི་འདུག་བ། མཐའ་གཉིས་བསལ་བའི་གོ་བ་རྣམ་པར་དག་པ་ཅིག་གི་སྟེང་ནས། ཨེ་ནི། བདག་གི་རང་བཞིན་ལ་བརྟག་དཔྱད་བྱས་ཡོང་དུས་ཙམ་ན། ཨེ་ནི། དགག་བྱ་བཀག་ཙམ་གྱི་སྟོང་སང་ཅིག་མ་གཏོགས་ག་གས་མེད་མཁན་ཅིག་དེ་འདྲ་ཞིག་བློ་ལ་ཡང་ཤར་ཡ་ཅིག་ཉམས་མྱོང་ཅིག་བྱུང་པ་ཡིན་ན། ཉམས་མྱོང་དེ་ཡིས་དྲངས་པའི་ཨེ་ནི་རྗེས་ཀྱི་ང་ཚོ་སྤྱིའི་ཀུན་རྫོབ་ཀྱི་ཆོས་ལ་ཡང་སྒྲུང་འབྲི་རུ་བྱེད་པའི་ཁ་ཐུག་ལ་ཡང་ཨེ་ནི་སྣང་ཡང་མི་བདེན་པའི་སྒྱུ་མ་ལྟ་བུ་དེ་མཐོང་ཐུབ་ཀྱི་ཡོད་རེད། འོ་དེ་ལྟ་བུའི་སྒྱུ་མ་ལྟ་བུ་མཐོང་བའི་སྟེང་ནས་ཨེ་ནི་ང་ཚོས་ཅིག་ག་རེ་ཟེར་རང་གཞན་གྱི་དོན་བསྒྲུབ་ཡ་ཅིག་ཚང་མ་ལ་སྒྱུ་མ་ལྟ་བུའི་ཨེ་ནི། སྟེང་ནས་ད་སྒྲུབ་ཡག་ཅིག་བྱུང་བ་ཡིན་ན་ཨེ་ནི། ག་ཟེར་དགོས་རེད་ཚོགས་གཉིས་ཟུང་འབྲེལ་ལ་འགྲོ་བ་དེ་ཡོང་གི་རེད་བྱས་པ་རེད། ད་བྱས་ན་བློ་སྦྱོང་ཚིག་བརྒྱད་མ་ད་གས་གྲུབ་པ་བྱས།